དེའི་དུས་ཚོད་དེ་ཁྱོད་ཚོ་ཨ་ས་གི་བ་ནི་བོད་པ་གི་ལས་རིམ་ནས་གསན་བཞུགས་གི་ཡིན་པ་རེད། མི་མང་རྣམ་པ་ཚོ་དེ་ཨ་ས་གི་སྨོན་ལམ་དང Bible ནང་གི། འགྲོ་སྟངས་དང། ཡ། ཡང། གཡུང་མ། རང་གི། འཇིག་རྟེན་ལ། ཕན་ཐོགས་མཁན་གྱི། གསུང་དང། ཆོས་གཏམ་དང། ན་ཚ། མི་ཡོང་གི། ཨོ། སྨན་གྱི། འགྲོ་སྟངས་དང། དེ་ལས། ལས་རིམ། མང་པོ་འདི། radio། ནང་ནས། མི་མང། ལྷན་རྒྱས།

མི་དམངས་ལྷན་རྒྱས་རྣམ་པ་ཚོ་དེ་རིང་གི་དུས་དུས་ཚོད་འདི་ཁྱེད་ཚོ་མི་དམངས་ཚང་མ་ལ་ཨ་ས་གི་བ་ནི་ལས་རིམ་གསན་བཞུགས་གི་རེད་ཁྱེད་ཚོ་མི་དམངས་ལ་ངེད་ཀྱི་འདི་ལས་རིམ་འདི་ག་འདྲ་གལ་སྲིད་ལས་རིམ་གི་དོན་ལ་ཅི་གང་ཡང་གསུང་བྱས་ཡོད་ན་ངེད་ལ་གསུང་རོགས་གནང། ངེད་ལ་གསུང་མཁན་གྱི་ཐོག་ལ་ཡིག་བསྐྱལ་ས་གི་རྒྱ་དེ་དེ་རུ་ཡོད། ཡིག་བསྐྱལ་ས་རྒྱ་དེ་ལས་རིམ་ཨ་ས་གི་བ་ནི Post Box Number། གཉིས་ཀླད་ཀོར་ཀླད་ཀོར་ཀླད་ཀོར་གཉིས Kathmandu Nepal། 朋友们， 欢迎您收听西藏语的福音节目。 如果您想和我们联络的话， 请您写信到香港九龙中央邮政信箱七一零三零号， 香港九龙中央邮政信箱七幺零三零号， 写给福音节目收。 就可以了。 我们的电子信箱是佳丽， 佳丽的汉语拼音

ཁྱོད་ཚོ་མི་མང་གི་གསན་བསྡད་ཡོད་པ་རེད། འདི་ལས་རིམ་འདི་གཟའ་ཕུར་བུ་དང་གཟའ་པ་སངས་ཀྱི་དུས་ཚོད་ལ། radio ནས་མི་མང་ཚང་མས་ཀྱི་བར་ལ་གསན་མྱོང་གི་ཡོད། མི་དམངས་ལྷན་རྒྱས་རྣམ་པ་ཚོ་ལ་ཡང་ང་ཡབ་ཡེ་ཤུ་གི་ཨ་ས་གི་སེམས་སྨོན་གྱི་ལས་ནས་བཀྲ་ཤིས་བདེ་ལེགས་ཅིག་ཞུ་གི་ཡིན་ནོ་ཅེས་མི་དམངས་ལྷན་རྒྱས་རྣམ་པ་ཚོ་ཁྱེད་ཚོ་མི་དམངས་ལྷན་རྒྱས་རྣམ་ཚོ་གསན་བཞུགས་རོགས་གནང་ཅེས

དེ་མ་རེད་ད་ཚེ་འདི་ལ་ལག་པ་ལ་ཅི་འཆང་དགོས་རང་གི་ལག་པ་ལ་ཡོད་རེད་ཚེ་ཧ་ལོག་གི་དོན་དག་དང་ཚེ་ཧ་ལོག་གི་འགྲོ་སྟངས་དང་ཚེ་ཧ་ལོག་གི་ཚང་མས་གི་ལས་ཀ་དེ་ཚེ་འདི་ལ་ཡོད་པ་རེད་ཟེར་ནས་དཀོན་མཆོག་གི་རང་ལ་གསུང་གནང་བསྡད་ཡོད་འོ་ད་འདི་གི་འགྲོ་སྟངས་ད་འདི་གི་ལས་ཀ་འདི་གི་འགྲོ་སྟངས་དེ་རང་གི་བྱེད་པ་ལ་ད་ད་ཚེ་འདི་ལ་རང་ཚང་མ་དང་མཉམ་དུ་ལས་ཀ་དགའ་མོ་བྱས་ན་འདི་མིན་ཚེ་ཡག་པོ་ཡོང་རེད་མི་མང་ལྷན་རྒྱས་རྣམ་པ་ཚོ་དཀོན་མཆོག་གི།

རྐྱེན་རེད། གཉིས་པ་ནི། དཀོན་མཆོག་གི་ཐོག་མཐའ་མེད་པ་ཀུན་གང་ཡིན་པ་འདི་ཚང་མས་ཀྱི་ཤེས་ཀྱི་ཡོད་པས་ཧ་མ་གོ་བ་གཅིག་ཀྱང་མེད། དཀོན་མཆོག་གི་སྐོར་མང་བར་བྱེད་པའི་གི་རིམ་པ་ནི་དམ་པའི་གསུང་རབ་ཀློག་ནས་རྟོགས་ཐུབ་པ། མ་ཟད་སེམས་ནང་གི་དྲི་བ་སྣ་ཚོགས་ཀྱི་ལན་ཚང་མ་ཡང་ཡོད་པ་རེད། རེ་བ་བྱེད་པའི་སྒོ་ནས་སེམས་ཤུགས་ཐོབ་སའི་སེམས་ཤུགས་ཡོད་ན་དད་པ། ཀྱི་ཡོད། དེ་ཡི་སྐད་འབྲིང་བ་དང། འདོད་ན་མི་ཆོག་ནང་གི་དོན་གང་འགྲུབ་ཐུབ་ན་ཡང། ང་ཚོ་ཡི་རེ་བ་འདི་སུ་བྱེད་ཀྱི་ཡོད་མ་རེད་པས་དཀོན་མཆོག་དང་པོ་དེ་གསོན་པོ་གཉིས་ལ་བཟླས་བརྗོད་རེ་བཤད་དཀོན་མཆོག་གི་རེད་མི་མང་ལྷན་རྒྱས་རྣམ་པ་ཚོ།

ནང་ལ་ཡོད་སྲིད་པ་འདི་ག་རེ་རེད་ཡིན་ཟེར་ན་ང་ཚོ་ཡི་ཞིང་དེར་ག་རེ་བྱས་ཡོད་པ་རེད་པས་ཡོད་པའི་གི་དོན་དག་འདི་གང་རེད་པས་དྲི་བ་གཅིག་ང་ཚོ་ཡི་སེམས་ནང་ལ་ཡོང་སྲིད་པ་འདི་ག་རེ་ཡིན་ཟེར་ན་དྲི་བ་འདི་ཡི་གི་ལན་ནི་ག་རེ་ཡིན་ཞུས་ན་ང་ཚོ་གི་ག་རེ་ཡོད་པའི་གི་དོན་དག་ཚང་བ་ནི་དཀོན་མཆོག་ལ་མཇལ་བ་ཡིན་ཡང་ཁོང་མཉམ་དུ་ཕ་དང་བུ་ནང་ལྟར་གྱི་གི་འབྲེལ་བ་བསྐྱར་ཐོབ་པའི་གི་ཕྱིར་ཡོང་གི་ང་ཚོ་ལ་འུ་ཕྱག་མེད་པར་ཕེབས།

གང་ཡིན་ཟེར་ན་བྱམས་སེམས་པ་ལ་བཟོད་པ་དང་སྙིང་རྗེ་ཡོད། ཕྲག་དོག་དང་བཟའ་བཏུང་ང་རྒྱལ་མེད། བྱམས་སེམས་ཀྱིས་མི་མི་འོས་པར་མི་སྤྱོད། ཀུན་ཏུ་རེ་ཀུན་ཏུ་རེ། བྱམས་སེམས་ནམ་ཡང་མི་ཡལ། བྱམས་པ་མཐའ་ཡས་པ་འདི

ཨེམ་ཆེ་གནང་བ་སོགས་ལྟ་སོགས་པར་གནང་བ་ལས་སྨྲ་བ་ཁོང་གི་མི་ཡི་རིགས་ཀྱི་སེམས་ནང་ནས་བདེ་དང་དགའ་ཚོར་གནང་ཡོད་ཡེ་ཤུ་གིས་རང་གི་སྐུ་ཚེ་དེ་མི་རིགས་གང་མཐོ་པོ་ཕྱིར་མཆོད་པར་ཕུལ་བས་རྒྱང་ཤིང་ལ་གྲོངས་དུས་དུར་བཅུག་ཡང་ཉི་མ་གསུམ།

ཁོང་གི་སེམས་ལ་ངལ་གསོ་ཐོབ་ཡོང་ཞེས་གསུངས་ཡོད། སྨོན་ལམ། ཁོང་གཙོ་བོ་ཡེ་ཤུ་ང་ཡི་སྐྱབས་མགོན་ངས་ཁྱེད་ལ་དད་པ་གཅིག་པུ་མ་ཡིན་པར་ཁྱེད་ཀྱི་ཞབས་རྗེས་སུ་འབྲང་བ་དང། ཁྱེད་ཀྱིས་གསུངས་པའི་བཀའ་ཐམས་ཅད་ལ། ལན་ཞུ་ཐུབ་པའི་གི་རོགས་རམ་གནང་རོགས་ཞུ་གི་ཡིན་དེ་གང་ཡིན་ཟེར་ན་ང་ངས་ཁྱེད་ལ་ཤིན་ཏུ་བྱམས་པ་བྱེད་པའི་གི་རྟགས་ཡིན་ནོ་སྨྲས་ཏེ་དཀོན་མཆོག་གིས་གསུངས་གནང་དེ་ཡོད་པ་རེད་ཅེས་མི་མང་ལྷན་རྒྱས་རྣམ་པ་ཚོ། ད་ནམ་མཁའ་ཡི་ཞིང་ཁམས་སུ་འགྲོ་བའི་ལམ་འདི་ངས་ཁྱེད་ཚོ་མི་མང་ཚང་མའི་གི་བར་ལ་ཕུལ་ཚར་པ་རེད་བས་ཞེས་ད་དེ་རིང་གི་འདིའི་བཀའ་དེ་ཁྱེད་ཚོ་མི་མང་ཚང་མའི་གི་བར་ལ་ཞུས་ནས་དེ་རིང་གི་འདིའི་བཀའ་དེ་རྫོགས་སོང་ཡང་སང་ཉིན་གི་དུས་ཚོད་འདི་ལ་མི་མང་ལྷན་རྒྱས་རྣམ་པ་ཚོ་གི་བར་ལ་ང་དུས་ཚོད་འདི་ལ་ཁྱེད་ཚོ་མི་མང་ཚང་མའི་གི་བར་ལ་སླེབས་དགོས་ཡོད་པ་རེད་དེ་རིང་གི་འདི་ལ་ཁྱེད་ཚོ་མི་མང་ཚང་མ་ཕེབས་གནང་ཟིན་ང་འདི་ལ་ཐུགས་རྗེ་ཆེ་ཞུ་གི་ཡིན་ནོ་ཞེས་སང་ཉིན་དུས་ཚོད་འདི་ལ་ཁྱེད་ཚོ་མི་མང་ཚང་མའི་གི་བར་ལ་སླེབས་དགོས་ཡོད།

ཁྱེད་ཚོ་མི་དམངས་ཚང་མ་ལ་ཨ་ས་གི་བ་ནི་ལས་རིམ་གསན་ཞུ་གི་རེད་ཁྱེད་ཚོ་མི་དམངས་ལ་ངེད་ཀྱི་འདི་ལས་རིམ་འདི་ག་འདྲ་གལ་སྲིད་ལས་རིམ་གི་དོན་ལ་ཅི་གང་ཡང་གསུང་བྱ་ཡོད་ན་ངེད་ལ་གསུང་རོགས་གནང་ངེད་ལ

ཨོ་རང་གི་ཅི་ཚང་གོ་དེ་ཚེ་འདི་དང་ཚེ་ཚེ་འདི་ལ་འདི་གི་ལག་རེད་མི་མང་ལྷན་རྒྱས་རྣམ་པ་ཚོ་ཨོ་ད་མཐོ་རིས་གི་སྐྱབས་དྲི་མཐོ་རིས་ལ་འགྲོ་བན་གི་དོན་ནི་ཨོ་རང་གི་ལག་ལ་ཡོད་པ་རེད་མི་མང་ལྷན་རྒྱས་རྣམ་པ་ཚོ་ང་འདི་འདི་ཁྱེད་ཚོ་མི་མང་ཚང་མ་ལ་ཞུ་གི་ཡིན་ནོ་ཞེ་ད་ཡབ་ཡེ་ཤུ་གི Bible ནང་ལ་ཅི་ཞུས་ཏེ་ཡོད་ཟེར་ན་དཀོན་མཆོག་གི་ང་མཐོ་རིས་གི་འགྲོ་བན་གི་སྐབས་ལ་ལས་ཀ་ཅི་ཚང་གོ་ཁྱོད་རང་གི་ལག་ལ་ཡོད་པ་རེད་ཁྱོད་གི་ལས་ཀ་དེ་ཚང་མ་ལ་ཁྱོད་གི་ང་གི

མཐོ་རིས་ཡི་སྐྱབས་གྲོལ། ཞེས་པ་འདི་ཡི་དེབ་ཆུང་ཡི་འདི་ནི། དམ་པའི་གི་གསུང་རབ་ཀྱི་ནང། ནས། ཕྱོགས། བསྒྲིགས། བྱས་པ་ཡིན། དཀོན་མཆོག་གི་བཀའ་ཡི། འགྲེལ་བཤད་མཆོག་ཏུ་གྱུར་པ་འདི་ནི་དམ་པའི་ཡི་གསུང་རབ། ཁོང་ནས་ཡིན་པར་ངས་ཡིད། ཡིད་ཆེས། ཞུ་གི་ཡོད། རེ་བ། ཉིད་ཀྱི་ཆེད་དུ་སྟོང་པ་དང། སྐོམ་པའི་གི་སེམས་ཉིད་ཀྱི་དོན་དུ་མཐོ་རིས་ནས་བྱུང་བའི་གི་དཀོན་མཆོག་གི་བཀའ་དེ་ནི། ཧ་ཅིང་ཕན་ཐོགས་ཆེན་པོ་ཞིག་རེད། དཀོན་མཆོག་གིས་འདི་གསུངས་ཏེ་ཡོད་པ་རེད། དཀོན་མཆོག་གི་བཀའ་དེ་ནི།

དེ་རིང་གི་འདི་གའི་ལས་རིམ་འདི་གང་ཡིན་ཟེར་ན་དཀོན་མཆོག་གི་དོན་ལ་རེད་དཀོན་མཆོག་གི་འགྲོ་སྟངས་གི་དོན་ལ་རེད་ཅེས་མི་ཡིས་མི་ཞིག་རང་གི་སྡིག་པར་འགྱོད་བཤགས་སྐྱེས་ནས་དེ་དག་དག་ཡོངས་སུ་སྤངས་ཤིང་གཙོ་བོ་ཡེ་ཤུ་ལ་རང་གི་སྐྱབས་མགོན་དུ་ངོས་ལེན་ཞུས་ཏེ་ཁོང་ལ་རང་གི་སེམས་ནས་གདན་འདྲེན་ཞུས་པ་ཡིན་མི་མང་ལྷན་རྒྱས་རྣམ་པ་ཚོ་དཀོན་མཆོག་གི་འདི་གསུང་དུ་ཡོད་པ་ཡིན་ང་ནམ་བྱས་ན་ཁྱེད་རང་གི་སྒོ་ལ་སླེབས་འོང་གི་ཡོད་ཁྱེད་རང་གཙང་མ་བྱས་ཏེ་བཞུགས་རོགས་གནང་ཅེས་སྨྲས་ཏེ་དཀོན་མཆོག་གི་གསུང་ནང་དུ་ཡོད་པ་ཡིན་ནི་ཅེས་ཁོང་ནི་དེ་ལ་མངོན་ཞིང་དེ་ཡི་སེམས་ནས་ཁོང་གི་དགའ་བ་དང་ཞི་བདེ་ཡོངས་སུ་གྱུར་པར་འགྱུར་རོ་མི་མང་ལྷན་རྒྱས་རྣམ་པ་ཚོ་ཇི་ལོ་ལོ་གི་ལོར་ཡིད་གི་སེམས་ནས

གསུམ། ཕུལ་ནས་ཁོང་ལ་རང་གི་གཙོ་བོ་དང་སྐྱབས་མགོན་དུ་ངོས་ལེན་ཞུས། མེད་ན་ད་ལྟ་ཡི་ཉིད་དུ་དེ་བཞིན་གནང། དགོས། ཅེས་ངས་འབོད་སྐུལ་ནན་ཏན་ཞུ་གི་ཡོད་མི་མང་ལྷན་རྒྱས་རྣམ་པ་ཚོ་མཐོ་རིས་ཀྱི་འདྲེན་པའི་གི་སྐབས་ལ་མཐོ་རིས་ལ་འགྲོ་བའི་སྐབས་ལ་རང་གི་མིང། འགྲོ་སྟངས་དང་ཅི་ཚང་གོ་དེ། ཡག་པོ་བྱེད་དགོས་ཀྱི་ཡོད་དེ་བཞིན་མི་མང་ལྷན་རྒྱས་རྣམ་པ་ཚོ་ང་དེ་རིང་མཐོ་རིས་ཀྱི་འགྲོ་འོང་གི་སྐབས་ཀྱི་ལས་རིམ་དེ་གང་རེད་དཀོན་མཆོག་མ་གཏོགས་གཞན་དག་སུ་གང་ཡང་མེད་དེ་བཞིན་མཐོ་རིས་ལ་འགྲོ་ཆས་ཀྱི་ལམ་དེ་རང་དཀོན་མཆོག་གི་ལག་པ་ལ་ཡོད་རེད་དཀོན་མཆོག་ད་ལྟ་ནམ་ཅིག་བྱས་ན་དཀོན་མཆོག་གི་ཞལ་གཟིགས་དེ་ཡོད་པ་དེ་བཞིན་འོ་རང་གི་ལས་ཀ་ཅི་ཡག་པོ་བྱས་མི་བྱས་ཀྱི་དེ་དཀོན་མཆོག་གི་ལག་ལ་བྲིས་ཏེ་བཞག་ཡོད་དེ་དེ་ནི་ཚེ་ཕ་རོལ་ལ་རང་གི་ཤི་དམྱལ་བ་ལ་འགྲོ་བའི་སྐབས་ལ་དཀོན་མཆོག་གི་ལས་ཀ་ཡག་པོ་བྱས་ཡོད་སྲིད་མ་ན་དཀོན་མཆོག་གིས་མཐོ་རིས་ལ་ཁྲིད་འགྲོ་གི་ཡོད་མ་བྱས་བྱས་ན་དཀོན་མཆོག་བཀའ་མ་ཉན་དཀོན་མཆོག་ལ་གསོལ་བ་མ་བཏབ་ཡོད་ན་དེ་ནི་འདི་མི་དེ་མ་ལ་དམྱལ་བ་ལ་བཏབ་དགོས་ཡོད་བྱས་ནས་དཀོན་མཆོག་གི་གསུང་ནང་དུ་ཡོད་འོ་ད་དེ་གི་ཐོག་ལ་འོ་རང་མི་མང་ཚང་མ་དེ་མཐོ་རིས་འགྲོ་འོང་གི་ལམ་དེ་རང་གི་ལག་པ་ཡིན་ནོ་ཞེས།

གཞན་དག་གི་ལས་རིམ་ལ་མཇལ་གི་རེད། དེ་རིང་གི་ང་ཁྱོད་ཚོ་མི་མང་ཚང་མ་ལ་གུང་སེང་ཞུ་གི་ཡིན་ནོ། བཀྲ་ཤིས་བདེ་ལེགས།